གཉིས་པ་དེ་ལ་ད་ཡག་རེད་གཟེགས་ཟན་གཟེགས་ཟན་ཡིན་ན་དེ་དྲང་སྲོང་གཟེགས་ཟན་ཅིག་འདུག་ཁོ་ལ་ཁོ་རང་ལ་ད་ལུགས་རུ་གཉིས་ཆ་ནི་ད་དེ་ཡིན་པ་རེད། འོ། གསལ་བའི་བར་ན་སྤྱི་མེད་པ་ཟེར་ཁོ་ར་བ། ཁོ་འོ། ཅིག་བྱས། ད་གསལ་བའི་བར་ན་སྤྱི་ཡོད་པ་འདོད་མཁན་དེ་འོ་ད་འདྲ་དེ་དྲང་སྲོང་གཟེགས་ཟན་གྱི་ལུགས་ཅིག་ཡིན་པ་རེད་དེ་ཡིན་པ་འདྲ་ཟེར་པེ་ལུ་ཀ་ཟེར་མཁན་དེ་ཡིན་པ་འདྲ། འོ་ཐུགས་ཆེ། པེ་ལུ་ཀ་ན་རེ། ག་དེ་ཁོ་བོ་ཅག་ལྟར་ན། ཨོ། གསལ་བ་ཡོད་མེད་ཀྱི་ཡུལ་ཀུན་ན། གསལ་བ་ཡོད་མེད་ཀྱི་ཡུལ་ཀུན་ན། རིགས་དེ་ཉིད་ད་སྤྱི་གཞན་ཁོ་རེད། སྤྱི་གཞན་དེ་ཉིད་ཅིག་ཅར་དུ་འཕྲོད་འདུ་འབྲེལ་བའི་ཚུལ་དུ་ཡོད་པས། ཡོད་པས། ཇི་སྐད་བཤད་པའི་ཉེས་པ་དེ་དག་མེད་དོ། ད་རྟགས་མ་དེ་ལ་ག་རེ་རེད་ཟེར་ན། དེ་རེད་བ། སྔར་བྱུང་གི་བ་ལང་གི་སྟེང་དུ་ཡོད་དོན་གྱི་སྤྱི་གཞན་དེ་ཉིད་སྔར་བྱུང་གི་བ་ལང་གི་སྟེང་ལ་བ་ལང་དེ་ལས་མ། མ་གཡོས་པ་ཡིན་པ་ཁས་ལེན་པར་མ་གཡོས་པ་ཁས་ལེན་ཡིན་པ་ཁས་ལེན་དུས་ད་གསར་བྱུང་གི་བ་ལང་ཡོད་ས་ཆ་དེའི་སྟེང་དུ་ཁོ་ལ་འབྲེལ་བ་ཁོ་མེད་དགོས་ཀྱི་འདུག། མེད་ན་གསར་བྱུང་གི་བ་ལང་དེ་གྲུབ་པ་དེའི་ས་ཆ་དེའི་སྟེང་དུ་གསར་བྱུང་གི་བ་ལང་དེ་གྲུབ་པ་དེའི་ས་ན་ཁོ་ལ་སྤྱི་གཞན་མེད་པའི་གསལ་བ་ཅིག་ཆགས་འགྲོ་གི་འདུག་ཟེར་ད་ས་དེ་ལྟ་ང་ཡིན་ད། འོ་ད་དེ་ཁྱོད་རང་ང་ལ་སྐྱོན་ཡོད་མ་རེད་མེད་ཡག་ག་རེ་རེད་ཟེར་ན། འོ། ཁོ་བོ་ཅག་ལྟར་ན་སྤྱི་ཁོ་བོ་ཅག་ལྟར་ན་གསལ་བ་ཡོད་མེད་ཀུན། གསལ་བ་ཡོད་མེད་ཀྱི་ཡུལ་ཀུན་ན་ཅི་ད་གང་ཅི་ད་རེད་གསར་བྱུང་གི་བ་ལང་ཡོད་ས་ཡིན་ན་འདྲ་འདུག། མེད་ས་ཡིན་ན་འདྲ་འདུག་སྔར་བྱུང་གི་བ་གླང་ཡོད་ས་ཡིན་ན་འདྲ་མེད་ས་ཡིན་ན་འོ་དེ་ལ་སྤྱི་དོན་གཞན་ཁོ་རང་ཅིག་ཅར་དུ་འཕྲོད་འདུ་འབྲེལ་བའི་ཚུལ་གྱིས་ཟེར་ནས་ཚུལ་དུ་ཡོད་པས་ཇི་སྐད་བཤད་པའི་ཉེས་པ་དེ་དག་མེད་དོ་ད་འཕྲོད་འདུ་འབྲེལ་བའི་ཚུལ་གྱིས་ཡོད་ཟེར་འདི་མིན་འགྲོ་བསམ་དེར་ཐང་འཕྲོད་འདུ་འབྲེལ་བའི་ཚུལ་ག་ཚོད་གསལ་བ་དེ་ག་དུས་གྲུབ་གྱུར་ན་དེའི་ཚེ་ན་ལམ་སང་སྤྱི་གཞན་ཁོ་རང་དང་ལམ་སང་གསལ་བ་དེ་ལ་འཕྲོད་པ་དང་འོ་འདུ་བ་བྱེད་ནས་ར་བ་འཕྲོད་པ་འདུས་ཁོ་གཉིས་མ་འདི་བར་རོ་ང་ར་ཐུ་མ་གསུམ་ཕྲད་པ་དེ་ཡིན་པ་རེད་འོ་ར་བ་དེ་བཅད་ཨ་འོ་དེའི་སྟེང་དུ་ཨ་ནི་ཁོ་རང་གསལ་བ་དེ་གསར་དུ་གྲུབ་མ་ཐག་ཏུ་ལམ་སང་སྤྱི་གཞན་ཅིག་ཨ་ནི་ལམ་སང་གྲུབ་ཀྱི་ཡོད་པ་འོ་དེ་འདྲའི་ཅིག་ཅན་ཡིན་དགོས་མིན་འགྲོ། འོ་རིགས་དུས་ག་ཟེར་རིགས་དུས་གཅིག་ཏུ་དུས་གཅིག་ཅར་ཏུ་ཟེར་དུས་གཅིག་ཅར་ཟེར་ན་བ་ལང་དེ་གསལ་བ་ག་དུས་གྲུབ་སོང་ན་དུས་དེ་དུས་མཉམ་པོ་ལ་ཁོའི་སྟེང་གི་སྤྱི་གཞན་ཁོ་ཡང་ལམ་སང་འཕྲོད་འདུ་འབྲེལ་བའི་ཚུལ་གྱིས་ག་རེ་ལ་འཕྲོད་འདུ་ཟེར་ག་རེ་ལ་འཕྲོད་དགོས་རེད་ཟེར་ན་གསལ་བ་དེ་ཉིད་ལ་འཕྲོད་པ་དང་གསལ་བ་དེའི་སྟེང་དུ་འདུ་བ་ཁོའི་འབྲེལ་བ་ཁོ། འབྲེལ་བའི་ཚུལ་གྱིས་ཡོང་གི་རེད་ཟེར་ད་གང་བྱེད་དེ་རེད། དཔེར་ན་ང་རང་ཚོ་འདིའི་བཟོ་འདྲ་ཅིག་རེད་ད། དཔེར་ན་བུམ་པ་གྲུབ་མ་ཐག་ཏུ། ཁོའི་སྟེང་དུ་མི་རྟག་པ་ཅིག་གསར་དུ་གྲུབ་ཡོང་གི་རེད་བ་འོ་དེའི་བཟོ་འདྲ་བྱས་ནས། འོ་འཕྲོད་འདུ་ཡོད་པས་ཇི་སྐད་བཤད་པའི་ཉེས་པ་དེ་དག་མེད་དོ་ཟེར་རེ། ཞེ་ན། ད་སྤྱི་དེ་ཆོས་ཅན་བྱས་ནས་ཁྱོད་ཡུལ་གཅིག་ཏུ་བློ་ཡུལ་དུ་གསལ་བས། གསལ་བ་ཡོད་མེད་ཀྱི་ཡུལ་ཀུན་དག་ཏུ་མཐོང་བར་ཐལ། རྒྱུ་ག་རེ་ཟེར་ན་སྤྱི་གཞན་ཁོ་ཆ་མེད་སོང་ད་དེ་ཤེས་ཨ་རོ། ཆ་མེད་ཡིན་ན། ད་ལུང་པ་གཅིག་ཏུ་ག་རེ་འོ་དེ་འདྲ་སྤྱི་གཞན་འདི་བློ་ཡུལ་དུ་གསལ་སོང་ན། དེ་འདྲའི་སྤྱི་གཞན་དེ་རང་རང། འོ། ལུང་པ་གཞན་དུ་ཡང། འོ། བློའི་ཡུལ་དུ་གསལ་བར་མཐོང། མཐོང། གལ་ཏེ་མ་མཐོང་ན་དེ་འདྲའི་སྤྱི་དེ་ལ། སྤྱི་གཞན་དེ་ལ། ལུང་པ་གཅིག་ལ། བློའི་ཡུལ་དུ་གསལ་བ་དང། ལུང་པ་གཅིག་ཏུ། བློའི་ཡུལ་དུ་མ་གསལ་བ་ཅིག་ཡོད་ན་དེ་ནི་ཆ་བཅས་ཆགས་འགྲོ་བ་རེད། ལུང་པ་གཅིག་ཏུ་ཁྱོད་བློའི་ཡུལ་དུ་གསལ་སོང་ན་གསལ་ལ་མ་གསལ་ཟེར་དེ་རེད་བློའི་ཡུལ་དུ། བློའི་ཡུལ་དུ་ཨང། བློའི་ཡུལ་དུ་གསལ་བ་དེ་རེད། དཔེར་ན་ང་རང་ཚོ། གཟུགས་དེ་ཉིད་མིག་ཤེས་ཀྱི་ཡུལ་དུ་ག་རུ་གསལ་མ་གསལ་གྱི་སྐད་ཆ་བཤད་རྒྱུ་ཡོད་རེད་བ། ཁོ་ནང་བཞིན་སྦྱར།

འོ་ལུང་པ། གར་དགོ་ཡུལ་གསལ་བ་ཡོད་མེད་ཀུན་ལ་ནི་དུས་གཅིག་ཅར་འདུག་ཟེར། དུས་གཅིག་ཅར་ཟེར་ན་གསལ་བ་གོ་གྲུབ་མ་ཐག་ཏུ་ལམ་སང་སྤྱི་གཞན་ཅིག་འཕྲོད་འདུ་འབྲེལ་བའི་ཚུལ་དུ་གྲུབ་ཡོང་གི་རེད་ཟེར། ད་དེ་ཟེར་ན་རང་ལུགས་རྟགས་ས་གོ་ལ་ག་རེ་ཟེར་ན། སྤྱི་དོན་གཞན་དེ་ཉིད། ཡུལ་གཅིག་ཏུ་བློའི་ཡུལ་དུ་གསལ་ལ་སོང་ན་ཡུལ་གཞན་ག་བ་ཡིན་ན་ཡང་འོ་བློའི་ཡུལ་དུ་གསལ་བ་དང་གསལ་བ་དག་གོ་ཡུལ་གཅིག་ཏུ་བློའི་ཡུལ་དུ་དེའི་ཚེ་ན་གསལ་ལ་དུས་ཚོད་དེའི་ཚེ་ན་བློའི་ཡུལ་དུ་གསལ་བ་གང་ཞིག། ཨོ། ཡུལ་གཅིག་ཏུ་གསལ་བའི་གསལ་བའི་སྤྱི་དེ་དང་གཅིག་གོ། ཨོ། ཆ་མེད་ཀྱི། ཨོ། གསལ་བ་ཡོད་མེད་ཀུན་ལ་ཁྱབ་པ་ཡིན་པའི་ཕྱིར། ལན་ཡིན་པ་དང་ལན་ཡིན་པ་དང་ནི། ཨོ། གསལ་བ་མཐོང་ནས། དེའི་ཚེ་ན་གསལ་བ་གསར་པ་ཅིག་ད་ལྟ་དཔེར་ན་ང་རང་ཚོ། བི་ལ་ཀུ་བེ་ར་བི་ཅི་ཡིན་གསུམ་དེའི་ཚེ་ན་གསལ་བ། ཅི་ག་རུ་འགོག་གསར་བྱུང་གི་བ་ལང་ཅིག་གསར་དུ་གྲུབ་སོང་ན། གསལ་བ་མཐོང་ནས། དེས་གསལ་བ་བྱས་པ་ལ་ལྟོས་པས། གསལ་བ་མེད་པའི་ཡུལ་དེ་དང། གསལ་བ་མ་མཐོང་བའི་ཡུལ་ན་ཡོད་པ་མཐོང་བར་ཐལ་བའི་ཉེས་པ་མེད་དོ་ཟེར་ཡ་ཡིག་དང་པོ་དེ་བྱེད། ད་ཡིག་དང་པོ་དེ་ཁོ་རང་གི་ཁས་ལེན་གོ་ལ་ག་རེ་རེད་ཟེར་ན། སྤྱི་གཞན་དེ་ཉིད་གསལ་བ་ཡོད་མེད་ཀྱི་དུས་ཀུན་ན། དུས་གཅིག་ཅར་དུ་འཕྲོད་འདུ་འབྲེལ་བའི་ཚུལ་དུ་ཡོད་རེད་ཡོད་པ་ཡིན་ད་ནི། གསར་བྱུང་གི་བ་གླང་ལ་སྤྱི་གཞན་མེད་པར་ཐལ་བའི་ཐལ་བ་དེ་གཏོང་གོ་ཡོད་མ་རེད་ཟེར་ལབ་པ་རེད། ད་ཟེར་བ་ལ་རང་ལུགས་བརྟག་ས་གོ་ལ་ག་རེ་ཟེར་ན། དེ་འདྲའི་སྤྱི་གཞན་དེ་ཉིད་ཡུལ་གཅིག་ཏུ་བློའི་ཡུལ་དུ་གསལ་ལ་སོང་ན་ཡུལ་ག་བ་ཡིན་ན་ཡང་བློའི་ཡུལ་དུ་གསལ་བར་བྱེད་པ་ཡིན་པ་དང། ཡུལ་གཅིག་ཏུ་བློའི་ཡུལ་དུ་གསལ་ན་ཡུལ་ག་བ་ཡིན་ན་བློའི་ཡུལ་དུ་གསལ་བར་བྱས་སོང་ན། འོ། གསར་བྱུང་གི་བ་ལང་མེད་ས་ཡི་སྟེང་ཡུལ་དེའི་སྟེང་དུ་ཡང་ནི། ངོ། དེ་བ་ལང་ག་རུ་འགོ་དེ་འདྲའི་སྤྱི་གཞན་དེ་ནི་བློའི་ཡུལ་དུ་གསལ་བར་བྱས་ཡོད། དེ་གསལ་ན་ད་ག་རེ་ཟེར་ན་གསར་བྱུང་གི་བ་ལང་མ་གྲུབ་གོང་ནས་ཁོའི་སྟེང་གི་སྤྱི་གཞན། ཁོའི་སྟེང་དུ་ཡོད་རྒྱུའི་ནི་སྤྱི་གཞན་ཞིག་གྲུབ་དགོས་ཀྱི་ཡོད་རེད་བ་འོ། དེ་ཡིན་ད་དེ་འགྲིག་གི་མི་འདུག་ཟེར། ད་ཁོའི་ལན་གོ་ལ་ག་རེ་ཟེར་སོང་ཟེར་ན། གསལ་བ་མཐོང་ནས་དེ་དེའི་ཚེ་ན་གསར་བྱུང་གི་བ་ལང་གོ་གྲུབ་ནས་དེ་འདྲའི་བ་ལང་དེ་ཁོ་མ་གྲུབ་ན། བློའི་ཡུལ་དུ་གསལ་ཐུབ་ཀྱི་མ་རེད་མ་ཐུབ་པ་ག་རེ་རེད་ཟེར་ན། དེ་འདྲའི་བ་ལང་གསར་བ་དེ་གིས་ཁོ་བློའི་ཡུལ་དུ་གསལ་བ་བྱས་པ་ལ་ལྟོས་དགོས་བ་ཡོད་ད་དེའི་ཚེ་ན་གསར་བྱུང་གི་བ་ལང་གོ་མེད་པ་ཡིན་ད་དེའི་ཚེ་ན་ལུང་པ་དེ་ན་འོ་སྤྱི་གཞན་ཡོད་པར་ཐལ་གྱི་སྐྱོན་མི་འདུག་ཟེར་ལབ་དགོས་བ་རེད་བ། ཁོའི་སྟེང་གི་སྤྱི་གཞན་གོ། གསར་བྱུང་གི་བ་ལང་དེ། སྟེང་དུ་ཁྱབ་རྒྱུའི་སྤྱི་གཞན་ཁོ་དེ་དུས་ཚེ་ན། རང་ལུགས་རྟགས་སམ་སྔ་མ་དེ་གར་སོང་ན་གསར་བྱུང་གི་བ་ལང་མེད་ས་ཡི་ས་ཆ་དེ་ན་སང་ཉིན་གསར་པར་བྱུང་གི་གསར་བྱུང་གི་བ་ལང་གྲུབ་རྒྱུ་ཡིན་པ་བཅས་ད་རེ་འོ་དེ་འདྲའི་ལུང་པ་དེ་སྟེང་དུ་གསར་སང་ཉིན་གསར་བྱུང་གི་བ་ལང་གི་སྟེང་གྲུབ་རྒྱུ་ལོ་ཧོ། སྤྱི་དེ་གསལ་བར་བྱ་བ་དང་བྱ་བ་དང་ལུང་པ་གཞན་དག་ཅིག་ལ་དེ་འདྲའི་སྤྱི་དེ་བློའི་ཡུལ་དུ་གསལ་བར་བྱེད་པ་བཞིན་ལུང་པ་གཞན་དག་ཅིག་ལ་སྤྱི་དེ་ཡུལ་དུ་གསལ་བར་བྱེད་ན་ད་རེ་འོ་གར་འོང་གོ་དེའི་ལུང་པ་འདི་ལ་ཡང་འོ་གསལ་བར་བྱེད་དགོས་པ་དང་སྤྱི་གཞན་ཁོ་ཆ་མེད་རེད་ཅེ་ན་གཅིག་བློའི་ཡུལ་དུ་གསལ་སོང་ན་དུས་ཚོད་ཅིག་བློའི་ཡུལ་དུ་གསལ་སོང་ན། ག་དུས་ན་བློའི་ཡུལ་དུ་གསལ་ཚར་བ་དེའི་དགོས་རེད། ད་ཁོས་བཙལ་ན་དེ་དུས་རྩྭ་གསར་བྱུང་གི་བ་ལང་ཁོ་མེད་པ་ཡིན་ཙང། དེས་བཙལ་ན་སྤྱི་གཞན་ལུང་པ་དེ་ན་འོ་སྤྱི་གཞན་ཁོ་ཡོད་དགོས་ཀྱི་མ་རེད། མི་དགོས་ཏེ་མི་དགོས་རེད། ག་རེ་རེད་ཟེར་ན་དེའི་སྟེང་དུ་སྤྱི་གཞན་ཁོ་བློའི་ཡུལ་དུ་གསལ་བར་བྱས་པ་ལ་གསར་བྱུང་གི་བ་ལང་དེ་གྲུབ་པ་ལ་ལྟོས་དགོས་ཀྱི་རེད། ལྟོས་དགོས་ཏེ་གསར་བྱུང་གི་བ་ལང་དེ་ཉིད་ཀྱིས་རང་གི་སྟེང་དུ་སྤྱི་ཡོད་ཀྱིན་སྤྱི་དེ་ཉིད་བློའི་ཡུལ་དུ་གསལ་བར་བྱེད་དགོས་བར་བྱེད་པ་པོ་རེད། ཡིན་ཙང་བྱེད་པ་པོ་དེ་མ་གྲུབ་པ་ཡིན་ཙང་དེའི་སྟེང་དུ་གསར

སྤྱི་གཞན་ཁོ། བློའི་ཡུལ་དུ་གསལ་བར་བྱས་པ་ལ་ལྟོས་པས་ཅན་ནི། གསལ་བ་མེད་པའི་ས་འདིའི་གསལ་བ་དང་དྭངས་མ་གསལ་བ་དེ་ཁ་ཁར་བ། དྭངས་མ་དེ་བློའི་ཡུལ་དུ་གསལ་བ་ལ་གོར་ཤ་མ་དེ་བྱེ་བྲག་ལ་གོ་བར་བ། དེ་ཁ་ཁར་བྱེད་དགོས་རེད་བ། གསལ་བ་མེད་པའི་ཡུལ་ན་ཡུལ་དང། གསལ་བ་མ་མཐོང་བའི་ཡུལ་ན་དང་གསལ་བ་མེད་པའི་ཡུལ་དང་གསལ་བ་མ་མཐོང་བའི་ཡུལ་ཟེར་དེ།